གྲོས་ཚོགས་འཐུས་མི་ཁོང་ནས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་བོད་ཀྱི་ནང་པ་སངས་རྒྱས་པའི་ནང་མཛད་འགན་ཆེན་པོ་ཡོད་མཁན་ཞིག་དང་དེ་བཞིན ྋགོང་ས་མཆོག་གི་ཡང་སྲིད་ངོས་འཛིན་གནང་ཕྱོགས་དང་འབྲེལ་བ་ཡོད་པ་གསལ་སྟོན་གནང་འདུག། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གི་བཙན་ཁྲིད་ཀྱི་འོག་གར་སོང་ཆ་མེད་དུ་གྱུར་བ་དང། ཁོང་ནི་འཛམ་གླིང་ནང་ནས་ཆབ་སྲིད་བཙོན་པ་ཆུང་ཤོས་ཡིན་པ་དང། རྒྱལ་སྤྱིའི་ནང་ནས་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་དང་འབྲེལ་ཁོང་གང་དུ་ཡོད་པའི་དགོས་འདུན་བཏོན་པ་ཁག་ལ། རྒྱ་ནག་གཞུང་ནས་རྩིས་མེད་རྡོག་རོལ་བཏང་ཡོད་པའི་སྐོར་ཡང་ནན་བརྗོད་གནང་ཡོད་པ་རེད།

དེའང་རྒྱ་གར་རྒྱལ་ས་ལྡི་ལིའི་ཨ་ཤོ་ཀ་གསོལ་མགྲོན་ཁང་དུ་ཟླ་འདི་གའི་ཕྱི་ཚེས་ཉི་ཤུ་ཉིན་དབུ་འཛུགས་ཞུས་པའི་གོ་ལ་ནང་པའི་གི་ཚོགས་ཆེན་གྱི་ཉིན་གཉིས་པ་རྒྱ་གར་དབུས་གཞུང་གི་རིག་གཞུང་ལྷན་ཚོགས་ཀྱི་མཐུན་སྦྱོར་འོག་ཚོགས་འདུ་གོ་སྒྲིག་ཚོགས་པ། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱིས་ཆེད་དུ་གསོལ་འདེབས་ཞུས་དོན་ལྟར། ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་མཛད་པ་དང། ཚོགས་འདུ་དེར་ཨེ་ཤི་ཡ་ནང་པའི་གི་རྒྱལ་ཁབ་གཙོ་བྱས་པ་ཕྱིའི་གི་རྒྱལ་ཁབ་མི་འདྲ་བ་སུམ་ཅུ་ལྷག་གི་ཆོས་ཚོགས་ཀྱི་འགོ་ཁྲིད་དང་སྐུ་ཚབ་སོགས་ཚོགས་བཅར་བ་བརྒྱ་དང་བདུན་ཅུ་ལྷག་དང་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་དང་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཁག་ཅིག་གི་དབུ་ཁྲིད་དང་བླ་ཆེན། མཁན་བླ་སྤྲུལ་དང་དགེ་བཤེས་སོགས་ཁྱོན་ཚོགས་བཅར་བ་ལྔ་བརྒྱ་ལྷག་ཕེབས་ཡོད་འདུག།

དེ་བཞིན ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་མགོན་པོ་མཆོག་དགུང་གྲངས་བརྒྱད་ཅུའི་ནང་ཕེབས་ཟིན་ཡོད་ནའང་ཉིན་རེ་བཞིན་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བའི་ཐོག་བསམ་བློ་གཏོང་དུས་ཚེ་འདི་ལ་སྦྱོར་ལམ་ཐོབ་པའི་བློ་ལ་ཚེ་ཐོབ་ཀྱི་འདུག་ཅེས་བཀའ་སྩལ་གནང་མཛད་འདུག། གཅིག་དཔེར་ན་ང་ཆ་བཞག་ན་ལོ་ད་བརྒྱད་ཅུ་ནང་སླེབས་བསྡད་ཡོད་རེད་དེ། གང་ལྟར་ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཅིག་བསམ་བློ་གཅིག་བཏང་ཡོང་དུས་གཅིག་རེ་བ་ཆེ་ལ་ཡོང་གི་འདུག་ག་ཚེ་འདི་ག་ལ་ཡག་ད་སྦྱོར་ལམ་གཅིག་ཐོབ་ཡག་ད།

ཁོང་གིས་ཁ་སང་རྒྱ་གར་གྱི་སྲིད་བློན་མོ་དྷི་གིས་རྒྱ་གར་ནི་འཚེ་བ་མེད་པ་དང་དམག་འཁྲུག་མི་ཡོང་རྒྱུ་ལ་དད་གུས་མཛད་མཁན་ཞིག་ཡིན་པ་དང་དེའི་ཐད་ནས་མུ་མཐུད་རྒྱུན་འཛིན་ཐུགས་ཐག་བཅད་ཟིན་པ་གསུངས་ཡོད་པ་ལ་དགའ་པོ་སྐྱེས་སོང་ཞེས་བརྗོད་པ་དང་སྦྲགས་ནང་ཆོས་ཉམས་ལེན་བྱས་པ་དེས་སྲིད་དབང་སྒེར་འཛིན་ལམ་ལུགས་ཚོས་མི་སེར་ཁྲོད་རྒྱུན་དུ་དྲག་སྤྱོད་ལག་བསྟར་སྤེལ་བཞིན་པ་ལ་ཁ་གཏད་དུ་གཅོག་ཐུབ་པ་དང་དེས་ན་ཡ་མ་ཕན་ཚུན་བར་ཞི་བདེ་དང་འཆམ་མཐུན་མཉམ་གནས་ཡོང་བའི་རྒྱང་ཚག་ཞལ་ཕྱག་ཡོད་པ་ལོ་རྒྱུས་སྒྲུང་པ་དང་བྱ་བྱེད་བསྟན་བསྲུང་ཚུལ་གོམས་ས་ནས་དངོས་པོ་རྗེ་རང་ལ་བསྟན་པའི་ཚན་རིག་ལ་བརྟེན་ནས་འཛམ་གླིང་སྟོང་བཙན་གྱི་ཐད་ནས་ཁོར་ཡུག་སྲུང་སྐྱོབ་དང་དམག་འཁྲུག་སྔས་མགོ་མི་རྩིས་པ་སུ་ལས་ཇི་འདྲའི་བརྩི་སྲུང་མི་རྩིས་པ་གི་གནས་སྟངས་ཐད་ལ་ནང་པའི་གི་ཕྱོགས་ནས་ཚན་རིག་གི་དཔྱད་གཞིའི་འགྲོ་ལུགས་ལྟར་ལས་དང་འགྱིང་འདྲིས་ཡོད་པ་སྤུན་ཟླ་རགས་བྲིས་པ་ཚེ་སྒུབ་ཁར་ད་ལྟ་བར་དུ་སྤུན་ཟླ་རགས་བྲིས་པ་དེ་འདྲ་མང་པོ་ཚང་ཡོད་པ་རེད་ཅེས་གསུངས་འདུག།

ཟླ་བ་རེ་ལ་རྒྱ་ནག་གཞུང་ནས་ཡོང་བའི་དྲ་རྒྱའི་ཚུར་རྒོལ་ཐེངས་ཁྲི་ཉིས་སྟོང་ནས་བཞི་སྟོང་བར་ལ་གདོང་ལེན་བྱེད་དགོས་ཐུག་གི་ཡོད་པ་འཁོད་འདུག་གོང་ཞུས་ཐེ་ཝན་གྱི་དྲ་རྒྱའི་བདེ་འཇགས་སྲ་བརྟན་གཏོང་བའི་གྲོས་ཆོད་དེ་ཨ་རིའི་གྲོས་ཚོགས་འོག་མའི་ནང་དུ་བཏོན་གནང་མཁན་ནི་ཨ་རི་དང་རྒྱ་ནག་གི་འཐབ་ཇུས་འགྲན་རྩོད་ལྷན་ཁང་གི་འགན་འཛིན་གྲོས་ཚོགས་འཐུས་མི Mike Gallagher དང Chrissy Houlahan གཉིས་ཡིན་པ་རེད།

ལྷོ་ཨ་མེ་རི་ཁའི་གླིང་ཕྲན་གྱི་ཁོངས་སུ་ཆགས་པའི Amazon Rain Forest རམ་ཨེ་མ་ཟོན་གྱི་ཆར་འདྲེན་གྱི་ཤིང་ནགས་ཧ་ཅང་མང་བའི་ས་ཁུལ་དེ་དང་བོད་མཐོ་སྒང་བར་རྒྱང་ཚད་ཀི་ལོ་མི་ཊར་གཅིག་ཁྲི་ལྔ་སྟོང་ལྷག་གི་རྒྱང་ཐག་ཡོད་པའི་ས་ལ་ཆགས་ཡོད་ཀྱང། ལྷོ་ཨ་མེ་རི་ཁའི་ས་ཁུལ་གྱི Amazon ཟེར་ནས་འབོད་པའི་ཆར་འདྲེན་གྱི་ཤིང་ནགས་དེ་དག་གཅོད་འབྲེག་ཤུགས་ཆེ་བྱེད་བཞིན་པ་དང། འཛུགས་སྐྲུན་ཤུགས་ཆེ་བྱེད་བཞིན་པ་སོགས་ཀྱི་ཐོག་ནས་བོད་མཐོ་སྒང་ཁུལ་གྱི་གནམ་གཤིས་ལ་ཡང་དེའི་ཤུགས་རྐྱེན་ཐེབས་བཞིན་ཡོད་པའི་སྐོར་ཚན་རིག་ཉམས་ཞིབ་པས་ཉེ་ཆར་སྙན་ཐོ་བཏོན་པའི་སྐོར་སྙན་སྒྲོན་ཞུས་པ་དང། དེ་བཞིན་དེའི་སྐོར་ཨ་རིའི Maine Universityའི་གཙུག་ལག་སློབ་གྲྭ་ཆེན་མོའི་འཛམ་གླིང་གི་ས་གཞི་དང་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་སུ་བཅར་འདྲི་ཞུས་པ་སོགས་ཀྱི་སྐོར་དེ་གོང་སྙན་སྒྲོན་ཞུས་ཚར། དེ་ནི་ད་རེས་ཨ་རི་བྱང་ཤར་ཕྱོགས་སུ་ཆགས་པའི Maine University གཙུག་ལག་སློབ་གྲྭ་ཆེན་མོའི་འཛམ་གླིང་གི་ས་གཞི་དང་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང། Doctor Paul Andrew Mayewski ལགས་ཁོང་ནི་བོད་དང་ཧི་མ་ལ་ཡ་སོགས་སུ་ཡང་ཚན་རིག་ཉམས་ཞིབ་ཀྱི་ཆེད་དུ་ཐེངས་མང་ཕེབས་མྱོང་བ་ཞིག་ཡིན་པ་མ་ཚད་ཁོང་གི་འཁྱགས་རོམ་དང་གནམ་གཤིས་འགྱུར་ལྡོག་དང་འཛམ་གླིང་གི་ལྷོ་སྣེ་དང་བྱང་སྣེ་དང་དེ་བཞིན་ས་མཐོའི་ས་ཁུལ་མང་པོ་ཞིག་གི་ནང་ཚན་རིག་ཉམས་ཞིབ་ཀྱི་ཆེད་དུ་ཕེབས་མྱོང་བའི་རྒྱལ་སྤྱི་དུ་མཚན་སྙན་ལྡན་པའི་ཚན་རིག་ཉམས་ཞིབ་པ་ཞིག་ཡིན་པ་ལ། དེ་ནི་ད་རེས Maine གཙུག་ལག་སློབ་གྲྭ་ཆེན་མོའི་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་ཁོང་ལ་འཛམ་གླིང་གི་ཡང་ཐོག་ཏུ་གནས་པའི་བོད་མཐོ་སྒང་གི་གལ་གནད་དང་དེའི་ཐོག་ནས་ཨེ་ཤ་ཡ་ཁུལ་དང་དེ་བཞིན་འཛམ་གླིང་ཕྱོགས་ཡོངས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་བཅར་འདྲི་ཞུ་སྐབས་སུ། chandu la.
The Tibetan Plateau, which is often called the third pole, in addition to the Arctic and the Antarctic, uh, plays a very important role in the northern hemisphere and as you know, and without a doubt, also potentially in the southern hemisphere, as we're now beginning to find out. But for the northern hemisphere in particular, uh, the snow cover on the Tibetan Plateau ཁོང་གིས་བོད་མཐོ་སྒང་གི་ས་ཁུལ་དེ་ལ Third Pole ལམ་གོ་ལའི་སྣེ་གསུམ་པ་ཟེར་ནས་འབོད་བཞིན་ཡོད་པ་དང། དེ་ནི་ཡོངས་གྲགས་སུ་དབྱིན་སྐད་དུ་འཛམ་གླིང་གི Arctic དང Antarcticaའམ་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་གཉིས་ཀྱི་སྒང་དུ་འཁྱགས་རོམ་མང་ཤོས་ཀྱི་གོ་ལའི་སྣེ་གསུམ་པ་དེ་ཡིན་པ་དང་ས་ཁུལ་དེ་ནི་གལ་གནད་ཆེ་བ་ཞིག་ཡིན་པ་དང། ས་ཁུལ་དེའི་ཐོག་ནས་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་གཉིས་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པ་དང། But for the Northern Hemisphere in particular, uh, the snow cover on the Tibetan Plateau is very important. When there is a great deal of snow cover, uh, you can have almost 100% of radi- incoming radiation reflected, which tends to keep the area even cooler. And when there's less snow on the Tibetan Plateau, uh, less radiation is reflected and the surface heats up.
Daniel Kungi 믹시 འཛམ་གླིང་གི་ཕྱོགས་ནས་ཐོག་ལ་ཞུས་པ་ཡིན་ན་ཁ་བ་གངས་རིས་བསྐོར་བའི་བོད་མཐོ་སྒང་དེ་ནི་གལ་གནད་ཆེན་པོ་ཞིག་ཡིན་པ་དང་བོད་མཐོ་སྒང་དུ་ཁ་བ་མང་པོས་བསྐོར་ནས་ཡོད་ན་དེའི་ཐོག་ཕོག་པའི་ཉི་མའི་འོད་ཟེར་གྱི་རླབས་དེ་དག་བརྒྱ་ཆ་བརྒྱ་ཐམ་པ་ཚུར་འཕྲོས་པའི་ཐོག་ནས་ས་ཁུལ་དེ་དག་བསིལ་དུ་གཏོང་གི་ཡོད་པ་དང། ཡང་བོད་མཐོ་སྒང་གི་ཐོག་ལ་ཁ་བ་ཉུང་ངུ་ལས་མེད་ཚེ་ཉི་མའི་འོད་ཟེར་གྱི་རླབས་དེ་དག་ཀྱང་ཉུང་ངུ་ཞིག་ལས་ཚུར་འཕྲོས་རྒྱུ་མིན་པ་དང་དེའི་ཐོག་ནས་བོད་མཐོ་སྒང་གི་ས་གཞི། དེ་ཡང་ཚ་རུ་འགྲོ་རྒྱུ་ཡིན་པ་དང་དེའི་ཐོག་རླུང་གི་འགྲོ་སྟངས་ལ་ཡང་ཤུགས་རྐྱེན་སྤྲད་དེ་དམིགས་བསལ་ཡོངས་གྲགས་སུ་བྱང་གི་ཕྱོགས་སུ་འགྲོ་བའི་རླུང་གི་འགྲོ་སྟངས་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པ་དང། ཡང་གལ་སྲིད་བོད་མཐོ་སྒང་གི་ཐོག་ལ་ཁ་བ་གཞི་རྒྱ་ཆེན་པོ་ཞིག་གིས་བཀབ་ནས་ཡོད་པ་དེའི་ཐོག་ནས་ཆུ་དང། རླངས་པ་དེ་དག་ཀྱང་བོད་མཐོ་སྒང་གི་མཐའ་འཁོར་ནས་འབྲངས་ནས་འགྲོ་རྒྱུ་ཡིན་པ་དང། དེ་ནས་འོག་གི་རླུང་དེ་དག་ཚང་མ་བྱང་ཨ་མི་རི་ཀའི་ཁུལ་དུ་འགྲོ་བཞིན་ཡོད་པ་དང་དེའི་ཐོག་ནས་བྱང་ཨ་མི་རི་ཀའི་ཐོག་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་སོང། དེ་ནས་ཡང་ཁི་ཝུན་པོལ་ལགས་ཀྱིས། and the Himalayas, uh, because they stick up uh, right in the midst of the westerly winds, uh, is very important. How much snow and, and what the glacier cover is in on the Tibetan Plateau obviously is critically important uh, to the many people who live in that area and the ecosystem too.
then kawadung Charamge, Pon Togantong, Himalaya Sakwa Teda, Kowam, Tomni, ག་ཚོད་ཙམ་ཡོད་པ་དང་དེའི་ཐོག་ནས་བྱང་ཕྱོགས་སུ་བསྐྱོད་བཞིན་པའི་རླུང་དེ་དག་ཁོར་ཡུག་ཀྱི་ཐོག་ནས་བཤད་ན། དཔེ་མེད་གལ་གནད་ཆེན་པོ་ཡིན་པ་དང་དེ་བཞིན་ལྷག་པར་དུ་ས་ཁུལ་དེ་དག་གི་ནང་གནས་སྡོད་བྱེད་བཞིན་པའི་མི་མང་མང་པོ་ཞིག་དང་དེ་བཞིན་ཁོར་ཡུག་ལམ་ལུགས་ལ་ཡང་ཧ་ཅང་གི་གལ་གནད་ཆེན་པོ་ཆགས་བཞིན་ཡོད་པ་དང། ཡང་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་ལ་བརྟེན་ནས་ཁ་བས་བཏུམས་ནས་ཡོད་པའི་འཁྱགས་རོམ་སོགས་ལ་ཡང judu chenpo droji yimba tong.
As the warm as the air warms over the Tibetan region, uh, most likely because it is a very dry region, any snow that does form uh, will probably be absorbed in the air and carried downwind. So warming will most likely lead to even more drying over the Tibetan Plateau. But at the same time, we have the Arctic Ocean opening up. Yang kongi po togang ge sako to གོ་ལའི་གནམ་གཤིས་དང་མཁའ་རླུང་གི་དྲོད་ཚད་ཆེ་རུ་འགྲོ་རྒྱུ་ཡིན་པ་དང། དེའི་ཐོག་ནས་ས་ཁུལ་དེ་སྐམ་ཐན་ཆེ་བའི་ས་ཁུལ་ཞིག་ཡིན་པ་ལ་བརྟེན་ནས་ཁ་བ་དང་འཁྱགས་རོམ་ཆགས་པ་དེ་དག་ཀྱང་རླུང་གི་ཚ་དྲོད་ཀྱི་ལྷན་དུ་འདྲེས་ནས་རླུང་གི་མཉམ་དུ་མར་འཁྱེར་ནས་འགྲོ་རྒྱུ་ཡིན་པ་དང་རྒྱུ་མཚན་དེ་དག་ལ་བརྟེན་ནས་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་དེའི་ཐོག་ནས་བོད་མཐོ་སྒང་གི་ས་ཐོག་ཏུ་སྐམ་ཐན་ཆེ་རུ་འགྲོ་རྒྱུ་ཡིན་ལུགས་འགྲེལ་བརྗོད་གནང་དགོས། ཡང་ཁོང་གིས་དེ་ལྟར་དུས་མཚུངས་སུ་ཨར་ཏིག་མཚོ་རྒྱུད་ཀྱི་རླུང་དེ་ཡང་ཐོན་ནས་ཡོང་བ་དང། དེ་བཞིན་ལྷོ་ཡི་ཕྱོགས་ནས་རྒྱ་གར་གྱི་རྒྱ་མཚོའི་བརྒྱུད་ནས་ཡོང་བའི་རླུང་དེ་དག་ཡོང་གི་ཡོད་པས་དྲོད་ཚད་ལ་འགྱུར་ལྡོག་འགྲོ་བ་དང་རླུང་གི་འགྲོ་སྟངས་དང་རླུང་ཁམས་ཀྱི་འཁོར་རྒྱུག་ལ་ཡང་འགྱུར་ལྡོག་འགྲོ་རྒྱུའི་འགོ་བཙུགས་པ་དང། བརླན་གཤེར་དེ་བཙོན་རས་དང་རྒྱ་གར་གྱི་རྒྱ་མཚོ་སོགས་ཀྱི་བརྒྱུད་ནས་ཡོང་བཟོ་ཆེ་བ་ཞིག་ཡིན་སྲིད་པ་ཞིག་ཡིན་པ་དེ་དག་གི་ཐོག་ནས་བོད་མཐོ་སྒང་གི་བྱང་ཕྱོགས་དང་ལྷོ་ཕྱོགས་བཅས་སུ་ཆར་པ་འབབ་ཞོད་ཕྲན་བུ་ཡོང་སྲིད་པ་དང་དེ་ནི་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་དང་བར་སྣང་གི་རླུང་གི་འཁོར་རྒྱུག་ལ་འགྱུར་ལྡོག་འགྲོ་བཞིན་པ་བཅས་ལ་བརྟེན་ནས་ཡིན་པའི་སྐོར་འགྲེལ་བརྗོད་གནང་སོང། སྤྱིར་དེ་རིང་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ།